བྱས་ཙང་ཐོག་མར་དེ་ལ་ཡར་དགོངས་བ་དང་བྱང་ཕྱོགས་ཨའི་ལན་གྱི་ཆབ་སྲིད་ཐོག་ལ་གླེང་མོལ་ཞུ་དགོས་བས་དགེ་ད་དུས་གཉིས་ག་འདྲ་རབ་ཀྱི་ཆེ་ག་བ་རེད། Lonus། ད་ཨའི་ལན་དང་བོད་དང་འབྲེལ་བ་ཡོད་པའི་བཟོ་འདྲའི་གནས་ཚུལ་ཅིག་ཆགས་ཀྱི་ཡོད་ཙང་ད་རེས་བསྐྱར་དུ་གླེང་སློང་ཞིག་གནང་གི་ཡོད་བ་རེད། ཨ་ནི། ཨའི་ལན་ཟེར་ཡ་དེ་ད་གླིང་ཕྲན་སྤྱིར་བཏང་རྒྱལ་ཁབ་ཅིག་གླིང་ཕྲན་གླིང་ཕྲན་ཆེན་པོ་ཅིག་བྱས་ཨ་ནི་གླིང་ཕྲན་དེ་ཨིན་ཇིའི་གླིང་ཕྲན་དེ་ད་ཉེ་འགྲམ་རེད་ད། ཁྱིམ་མཚེས་བཟོ་འདྲ་ཅིག།

རེད་འདུག་ཨ། ཤིན་ཧྥིན་ཟེར་མཁན་འདི་སྔ་མོ་ནས་ཨའི་ལན་གླིང་ཕྲན་ཆ་ཚང་དབྱིན་ཇིའི་མངའ་འོག་ནས་རང་བཙན་གཙང་མ་བྱེད་ཀྱི་ཡིན་ཟེར་མཁན་གྱི་ལྟ་བ་ཡོད་པའི་ཚོགས་པ་ཅིག་རེད་ཆབ་སྲིད་ཚོགས་པ་ཆེ། དེ་འདྲ་ཡིན་ཙང་བྱང་ཨའི་ལན་འདི་དབྱིན་ཇིའི་ཁོངས་གཏོགས་འགྲོ་དུས་ཤིན་ཧྥིན་ཟེར་དུས་འདི་ས་ཁུལ་ཧ་ལམ་གོམ་པ་བརྒྱབ་ས་ཡོད་མ་རེད་ཨ་ནི། བྱང་ཨའི་ལན་ཡོད་པ་དེ་གས་མང་ཆེ་ཡེ་ཤུ་ད་ཆོས་ལུགས་གསར་པ་གསར་པའི Protestants ཟེར་ཡ་དེ་བྱས། ཨ་ནི་ཞེན་ཁོག་དེ་དབྱིན་ཇིའི་རྒྱལ་ཁབ་རང་ལ་ཡོད་པ་ཞིག་རེད། ཨ་ནི་སྔོན་མའི་གནས་ཚུལ་འགྲོ་སྟངས་བལྟས་པས་ན་འགྱུར་བ་བརྒྱུད་ནས་ད་རྩ་བ་ཉིད་ལོ་བརྒྱ་ཕྲག་མང་བོ་སྟོང་ཕྲག་ཕྱིན་ནའི་འགྱུར་བ་འགྲོ་གི་མ་རེད་ཟེར་ཡ་ཅིག་ད་ཉེ་བའི་ཆར་ལ་ལོ་སུམ་ཅུ་བཞི་བཅུའི་ནང་ལ་འགྱུར་བ་ཆེན་པོ་ཕྱིན་བྱས་ད་ད་ལྟ་ཞུས་པ་ནང་བཞིན་རེད་བློན་ཆེན་དང་པོ་དེ་ཤིན་ཧྥིན་ཟེར་མཁན་ཚོགས་པའི་འགོ་ཁྲིད་བྱས་དེའི་ནང་ནས་བུད་མེད་ཅིག་སླེབས་པ་རེད་པ་དེ་ཚོ་ཚང་མ།

ལྷ་དང་ལྟ་རུ་ཞེས་བསྒྱུར་མགོ་ཆ་མཐོན་པོས་འདུག་ཨང། ཡིན་ནའི། འདིའི་ནང་ལ་ཁོང་ཚོ་མི་དམངས་འདི་དཔེ་ཆོད་སེམས་ཆེན་པོ་ཞེ་པོ་ཅིག་བྱས། ཆོད་སེམས་ཆེན་པོ་བྱས་ཨ་ནི་རིམ་པས་རིམ་པས། ནམ་མཁའ་སུ་དང་ད་སྤྱི་ཚོགས་ཡར་རྒྱས་འགྲོ་བའི་སྐབས་འདིར་ཡང་ཆབ་སྲིད་ཀྱི་འགྱུར་བ་ཕྱིན་བྱས་ལོ་ད་བརྒྱ་བརྒྱ་དང་ལྔ་བཅུའི་གོང་ནས་ཨིན་ཇིའི་རྒྱལ་ཁབ་འདི་ཤུགས་ཆེན་པོ་ཆགས་དུས་ཨིན་ཇིས་དཔེ་དབང་སྒྱུར་བྱས་བྱས།

ག་རེ་རེད་ཟེར་ན་འདིའི་སྔོན་ལ་ཤིན་ཧྥིན་གྱི་ཆབ་སྲིད་ཚོགས་པ་དེ་རྩ་བ་ཉིད་ནས་ཁས་ལེན་ཡོད་མ་རེད་དབྱིན་ཇི་གཞུང་ནས་ཡག་པོ་ཅིག་ཁས་ལེན་མེད་ཡ་དེ་ཤིན་ཧྥིན་གྱི་ལྟ་བ་དེ་ཨའི་ལན་གྱི་གླིང་ཕྲན་ཆ་ཚང་ད་རང་བཙན་གཙང་མ་དགོས་ཡོད་ལབ་པ་མ་གཞི་བྱང་ཨའི་ལན་ས་ཁུལ་ཉུང་ཤས་ཅིག་དབྱིན་ཇིའི་འོག་ལ་མུ་མཐུད་བསྡད་ན་འགྲིག་གི་མི་འདུག་ཟེར་མཁན་ཆབ་སྲིད་ལྟ་བ་དེ་རེད་ཨ་ཆབ་སྲིད་ལྟ་བ་འདི་ལ་བསྟུན་ནས་ཡང་ཁོང་ཚོ།

སྒྲིག་འཛུགས་འདི་དང་འདི་དང་འབྲེལ་བ་ཡོད་པའི་ཆབ་སྲིད་ཚོགས་པ་ད་ཤིན་ཧྥིན་ཟེར་མཁན་དེ་མཉམ་པོ་ཡོད་ན་ད་རྩ་བ་ཉིད་ནས་ད་མདུན་ལ་གདོང་པ་སྟོན་ས་མེད་པ་ཆགས་ཀྱི་ཡོད་པ་རེད་ད་ཡིན་ནའི་རིམ་པས་རིམ་པས་འགྱུར་བ་ཕྱིན་བྱས་དྲག་པོའི་ལས་འགུལ་དེ་ཁོང་ཚོས་ཤིན་ཧྥིན་གྱི་དོན་དམ་ལ་ད་མཚམས་འཇོག་བྱས་ད་ཞི་བའི་ལམ་ལ་འགྲོ་གི་ཡིན་ཟེར་ཡ་ཅིག་ཁོ་རང་ཚོས་ནང་ཁུལ་དམ་བཅའ་འདི་འདྲ་བྱུང་འདུག་ག། ལོ་ཉི་ཤུ་རྩ་གྲངས་ནས་ཨ་ནི། ད་ག་ནང་བཞིན་ཆབ་སྲིད་ཀྱི་ལྟ་བ་དེ་ད་དཔེ་མཁྲེགས་བཟུང་ཞེ་པོ་བྱེད་ཡ་མེད་པ་བྱས། རིམ་པས་རིམ་པས། དམངས་གཙོའི་ལམ་དང་མི་དམངས་འདོད་པར་བསྟུན་བྱས་འགྲོ་གི་ཡིན་ཟེར། འདུག་སེ་བྱས་འགྱུར་བ་ཆེན་པོ་ཅིག་རེད་འདུག་ག། ཁོ་དེ་འདྲས་ཡིན་ཙང་དེའི་ལས་ཡང་བསླབ་བྱ་དེ་འདི་རེད་པ། ད། མཁྲེགས་བཟུང་བྱས་བྱས་བསྡད་ན་སྤྱི་ཚོགས་ག་འདྲས་ཡིན་ནའི་མཐུན་མ་མཐུན་ཡོད་ན་ཨ་ནི།

གཅིག་གིས་དེ་ལས་འགྱུར་བ་ཕྱིན་བྱས་ནི་ནམ་ཞིག་གཅིག་གིས། བྱང་ཨའི་ལན་དང་ཨའི་ལན་གཉིས་ཟླ་སྒྲིལ་གཏོང་ཡ་རེད་པ་ད་ག་རེ་ཟེར་ན། ད་ག་སོ་རེད་མི་དམངས་ཀྱི་ཡུལ་སྲོལ་གོམས་གཤིས་རེད་སྐད་རེད། ཚང་མ་ཡང་གཅིག་གྱུར་རེད་པ་འདི། རྩ་བའི་མིང་ཨིན་ཇི་དང་གཅིག་པ་ཡོད་ཀྱི་རེད་དེ་ཡིན་ནའི་དེ་ལས་ཤུགས་ཆེ་བ་ཨའི་རིས་མི་དམངས་རང་དང་ཨའི་རིས་སྐད་འདི་ཡོད་རེད་པ་ཆ་ཚང་བྱང་ཨའི་ལན་དང་ཨའི་ལན་གཉིས་བྱང་ཨའི་ལན་འདི། དཔེ་དེ་ལྟ། གཅིག་གིས།

ད་ལྟའི་གནས་ཚུལ་འགྲོ་སྟངས་དེ་ཚང་མ་གཟིགས་པ་ཡིན་ན་ཕལ་ཆེར་ད་ནམ་ཞིག་ཅིག་མ་གཞི། བྱང་ཨའེ་ལན་གྱི་ས་ཁུལ་ད་ལྟ་ཨིན་ཇིའི་འོག་ལ་བསྡད་ཡོད་པ་འདི་ཨའེ་ལན་བྱིངས་མཉམ་པོ་སྒྲིལ་ཡག་གི་ད་བཟོ་ལྟ་ཞེ་དྲག་ཡོད་རེད་ད་དེའི་རྒྱུ་མཚན་རེད་པ། ད་མདོ་དོན་དུ་ཞུས་པ་ཡིན་ན་རྒྱུ་མཚན་ཆེན་པོ་རུ་གཉིས་འདུག་ང་གཅིག་ད་ལྟ་ལོ་ཉི་ཤུ་རྩ་གྲངས་གོང་ལ།

འདི་ཆོས་དད་གུ་ཡངས་པར་ཕྱིན་རྗེས་ཕྱོགས་གཉིས་ཆར་དཔལ་འབྱོར་ཐོག་ནས་ཁྱད་པར་ཞེ་དྲག་ཕྱིན་འདུག་དཔལ་འབྱོར་ཡག་པོ་ཆགས་ཨ་ནི་ཡུ་རོབ་སྤྱི་མཐུན་གྱི་ཁྲིམས་ལུགས་སྲོལ་ཚང་མས་བསྟུན་དགོས་ཡོད་ཙང་འཁོན་འཛིན་ཉུང་ངུར་ཕྱིན། དེ་འདྲ་ཡིན་ཙང་བྱང་ཨའེ་ལན་དང་ཨའེ་ལན་བྱིངས་ཀྱི་མིའི་འབྲེལ་བ་དེ་ཡག་རུ་ཞིག་ཕྱིན་པ་འདྲ། ཡག་རུ་ཕྱིན་དུས་རྙོག་དྲ་ཉུང་ངུར་འགྲོ་དུས་ད།

འདུག་ཆ་ཚང་འདི་འདྲའི་ཆ་ནས། ང་གཉིས་ཀྱིས་བཀའ་འདྲི་མ་ཞུས་པར་སྐུ་ངོས་ད་ཆ་བྱང་ཨའི་ལན་དང་ཨའི་ལན་གྱི་གནས་སྟངས་འདིའི་ཐོག་གསུང་ཡ་འདི་འདྲའི་ལྷག་ཡོད་ན་ཅིག་གསུང་རོགས་གནང།
འདི་གང་འདི་དུ་ང་ད་ལྟ་ཨའི་ལན་འདི་ང་ཚོ་དམིགས་བསལ་རྟག་པར་ཞིག་དྲན་དགོས་ཡ་ཅིག་ག་རེ་འདུག་ཟེར་ན། ལྔ་བཅུ་ང་དགུའི་རྗེས་ལ་སྐུ་མདུན་བཙན་བྱོལ་ཕེབས་བོད་པ་ཚོ།

བོད་འདྲ་བོ་འདུག་ཞུ་ཡག་རྒྱུ་མཚན་མང་པོ་འདུག། ན་འདུག་འདི་འདི་དངོས་གནས་དྲང་གནས་གཅིག་གི་རིག་གཞུང་དང། ཨ་ནི་ཆབ་སྲིད་ད་ག་ནང་བཞིན་གཅིག་གི་མ་འོངས་པའི་འཆར་སྣང་ཞུ་ནས་མི་འདུག་ད་ག་ད་མི་རིགས་གཅིག་གི་མི་འབོར་ཆེ་ཆུང་ལ་མ་ལྟོས་པའི་སེམས་ཤུགས་མ་ཆག་པ་ཅིག་སོ་སོའི་གཅིག་ཆོས་དང་རིག་གཞུང་དང་གོམས་གཤིས་ཡག་གི་ཚང་མ་གཅིག་ཡག་པོ་ཞིག་ཉར་ཚགས་བྱེད་ཐུབ་པ་ཡིན་ན། ཨ་ནི་གཅིག་གི་གནས་སྐབས་རིང་ལ་ཨ་ནི།